བར་ཇི་ནི་ཡ་གཙུག་ལག་སློབ་གྲྭ་ཆེན་མོ་ཡི་སྐབས་དོན་དབྱེ་ཞིབ་པ། བསྟན་འཛིན་ཐོས་བསམ་ལགས་བཞུགས་ཡོད། བསྟན་འཛིན་ཐོས་བསམ་ལགས་ད་ཅི་པད་མ་ཚེ་བརྟན་ལགས་ཨ་རི་ནང་ལ་ཕེབས་པའི་སྐབས་སུ་ཨ་ནི་ཁོང་གི་ལས་དོན་དང་འབྲེལ་བའི་སྐབས་སུ་ཆ་རྒྱུས་ཆེན་པོ་བཅས་དང། པད་མ་ཚེ་བརྟན་གྱི་བརྩམས་སྒྲུང་རེད་གློག་བརྙན་རེད་དེ་འདྲི་ལ་སོགས་པའི་སྐོར་ལ་ཞེ་དྲག་གི་ད་ཅི་དོ་སྣང་ཅན་གྱི་མི་སྣ་དེ་འདྲ་ཅིག་རེད་འདོད་ཡོད་རེད། བསྟན་འཛིན་ཐོས་བསམ་ལགས་དེ་རིང་ང་ཚོའི་ལས་རིམ་ནང་ཕེབས་པར་བཀའ་དྲིན་ཆེ།

རྒྱལ་བ་ཀརྨ་པ་རེད་ཨ་ནི་དི་ནི་ནི་མ་ཅི་མ་ཟད་རྒྱུན་གཏན་གྱི་ཁོང་གི་གློག་བརྙན་དང་ཁོང་སྐོར་ལ་ཤེས་བྱ་ཡོད་ནི་ཚོ་མང་ཆེ་བ་བཅས་ལ་སེམས་པ་ལ་ཞེ་དྲག་གི་ད་ཅི་སྟོང་ངེ་ཟེར་ན་རེད་ཨ་ནི་ད་ཅི་ཡིད་སྐྱོ་པོ་ཞེ་དྲག་གི་དི་འདྲི་བྱུང་ཡོད་པའི་གི་མངོན་གསལ་དོད་པོ་འདྲ་པོ་ཅི་རེད་ཤག་དང་པོ་རྒྱལ་བ་ཀརྨ་པ་མཆོག་གིས་ད་ལྟ་པད་མ་ཚེ་བརྟན་འདས་གྲོངས་སུ་ཕྱིན་པའི་གི་གནས་ཚུལ་དེ་དང་འབྲེལ་བའི་སྐོར་ལ་ཚེས་དགུ་ཉིན་མོ་ལ་ད་ཁོང་རིགས་ཀྱི་ད་ལྟ་ཅི། ད་ཅི་མྱ་ངན་གྱི་གསུང་འཕྲིན་དེ་འདྲ་ཅིག་སྩལ་གནང་འདུག་ཨ། ལགས་སོ་དེ་ཁྱོད་ཚོ་ཆེས་མཇལ་རྒྱུ་བྱུང་ལ། ལགས་སོ་ཨ་ནི་དེ་གའི་ནང་དོན་འདི་གཙོ་བོ་འདྲ་བོ་ཅིག་ག་རེ་རེད་འདུག་ཆེས་མ་ཅིག་ངོ་སྤྲོད་ཅིག་གནང་རོགས་ཞེས་ད། ལགས་སོ་དེ་ཁོང་ནས་ཇི་ལྟར་ད་འདས་གྲོངས་པའི་པད་མ་ཚེ་བརྟན་ལགས་ཁོང་ནས་སྐུ་གཤེགས་པའི་དེ་ལ་ཅི་མྱ་ངན་ཨ་སི་གནང་གི་འདུག་སྨོན་ལམ་ཐུགས་སྨོན་རྒྱ་ཆེན་གནང་ཡ་དང་དེ་ནི་ལྷག་པར་དུ་ཁོང་གི་ནང་མི་དང།

མུ་མཐུད་ནས་བཞུགས་པ་ན། ང་ཚོའི་མིག་ཡུལ་དུ་དགའ་སྟོན་དུ་གྱུར་པའི་བོད་མི་རིགས་ཀྱི་འཚོ་བ་དངོས་དང་ཆོས་རིག་གི་ཞག་ཚི་ལྡན་པའི་བརྩམས་བྱ་ཕུན་སུམ་ཕུལ་བྱུང་མང་པོ་ཞིག་མཐོང་རྒྱུ་དང་དེ་བཞིན་ཁོང་གི་སྣེ་ཁྲིད་པ་དང་མིག་དཔེ་བཟང་པོ་ལ་བརྟེན་ནས་བོད་ཀྱི་གློག་བརྙན་ལས་རིགས་ཐད་མི་སྣ་ཕུལ་བྱུང་མང་པོའང་སྐྱེད་སྲིང་ནས་ཐོན་ངེས་ཡིན་མོད། ད་རེས་ཀྱི་ལྟས་ངན་དེས་ང་ཚོའི་བསམ་པ་ཆགས་ལ་གཡེར་བཅུག་པ་མཇལ་བཅུག་སོང། ཕྲན་ལོ་ཞིག་གོང་ཨ་རིར་ཡོད་སྐབས་རྒན་ཁོང་དང་མཇལ་འཛོམས་དང། གླེང་མོ་ཟབ་མོ་གནང་མྱོང། ཡིན་ཀྱང། ནམ་རྒྱུན་ཁོང་གི་གློག་བརྙན་གྱི་བྱ་བཞག་ལ་དངོས་བརྒྱུད་ནས་སེམས་ཁུར་བྱེད་མཁན་ཞིག་ཡིན་པས། ཁོང་གློ་བུར་དུ་གཤེགས་པ་དེས་ཡིད་ལ་ཤིན་ཏུ་གནོད་པ་ཞིག་བྱུང་ཡང་བྱ་ཐབས་ཟད། འོན་ཀྱང་ཚེ་རབས་གཞན་དུ་ཆོས་ལྡན་གྱི་ལུས་སུ་སྐྱེས་ཏེ་སླར་ཡང་རང་ཡུལ་གངས་ཅན་གྱི་ཞིང་དེར་སྲི་ཞུའི་ལེགས་སྐྱེས་འབུལ་བའི་རིགས་སུ་སྐྱེ་བའི་བསྔོ་སྨོན་གང་ཤེས་ཞུ་རྒྱུ་དང།

ཁོང་འདྲ་བ་ཧ་ལམ་སྔར་བྱུང་མ་མྱོང་པ་ལྟ་བུ་ཞིག་རེད་ཟེར་དེ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ང་ཚོའི་ཡོངས་གྲགས་སུ་ཡོད་པ། བསྟན་འཛིན་བསོད་ནམས་ལགས་བཅར་འདྲི་ཞུས་ཡོད་རེད་ཨ་ནི་བོད་ནང་ལོགས་ལ་ད་ལྟ་ཅི་གློག་བརྙན་སྒྱུ་རྩལ་གྱི་ཐོག་ལ་ད་ཅི་སྐད་གྲགས་ཆེ་ཤོས་འདྲ་བོ་ཅི་པད་མ་ཚེ་བརྟན་དེ་འདྲའི་འདྲ་བོ་ཞིག་རེད་ཞུས་ཡོད་རེད་ད་ལྟ་ལི་ཐི་ཁོང་གིས་ཅི།

སྙིང་ནད་ཡར་ལངས་པ་རེད་ཟེར་འགའ་ཞིག་གིས་ལ་དུག་ཕོག་ནས་ཡང་ཅི་དབུགས་བཏང་མ་ཐུབ་སྨན་ཁང་ནང་བསྐྱལ་བ་རེད་ཟེར་གི་སྐད་ཆ་འདྲ་ཞིག་ཅིག་དོན་ཡོང་གི་འདུག་དོན་དངོས་ལ་ཅི་ཁོང་གྲོངས་ཡག་གི་རྐྱེན་འདི་ག་རེ་ཡིན་མིན་ཅིག་གསལ་ཁ་འདྲ་པོ་ཅིག་འདུག་ཨེ་ལགས། དེ་ཕལ་ཆེར་ཁྱེད་ཀྱིས་གོ་བ་དང་ཡིན་གྱི་རེད། ངས་ཁོ་རང་གི་སློབ་གྲོགས། སྔ་མོ་ཁོ་ནུབ་བྱང་མི་རིགས་སློབ་གྲྭ་རྒྱ་ནག་ནང་ལན་ཀྲོའུ་ནས་ནུབ་བྱང་མི་རིགས་སློབ་གྲྭ་ཞིག་ཡོད་པ།
ཁོ་དེའི་སློབ་གྲྭར་ཕེབས་འདུག་ཨ།

ཧ་ལས་པའི་གནོན་ཤུགས་ཤིག་ཡོད་པ་གསལ་བོ་རེད་ད་དེ་ང་ཚོ་སྐྱབས་བཅོལ་སྤྱི་ཚོགས་ནང་ཁོ་ཚོ་དང་ང་ཚོ་སྐྱབས་བཅོལ་སྤྱི་ཚོགས་ཡོད་ན་ང་འདྲ་བོ་ཆེ་ཁོ་ཚོ་འདུས་པ་ཡིན་ད་ང་འདྲ་བོ་ཡིན་ན་བོད་ཀྱི་རིག་གནས་ལ་ཅིག་ཤ་ཚ་དེ་ཡོད་སྲིད་པ་རེད་བོད་མི་རིགས་ཞེན་ཁོག་ཅིག་ཡོད་སྲིད་པ་དེ་ཡིན་ན་ངའི་ཕྲག་པ་མཇིང་པ་གཉིས་ཀྱི་སྒང་ལ་དེ་མཇིང་པ་སྒང་ལ་ཧ་ལས་གནོན་ཤུགས་མེད་པ་འདྲ་བོ་རེད།

ཡང་ཅིག་ཁོང་རང་ལ་ཅིག་གདེང་འཇོག་ཆེན་པོ་ཡོད་མཁན་ཅིག་རེད་དེ་འདུག་ཨ་ཁོང་གི་རྩོམ་དེ་ཚོ་དབྱིན་ཡིག་དང་ཨེ་ག་ཟེར་རེད་བོད་ཡིག་དང་རྒྱ་ཡིག་གཉིས་ཀྱི་ཐོག་ལ་བྲིས། སྒྲུང་ཁ་ཤས་ཅིག་ཁོ་རང་རང་གིས་རྩོམ་བྲིས་བཞག་འཇུག་དེ་འདྲས་རེད་དེ་འདུག་བ་ལ། ད་ད་ལྟ་ཁྱེད་ཀྱིས་གསུངས་པ་ནང་བཞིན་ཅིག་རེད། ཅིག་པད་མ་ཚེ་བརྟན་ལགས་ཀྱིས་སྒྱུ་རྩལ་གྱི་ལམ་ནས་བོད་ཀྱི་ད་ལྟའི་སྐབས་སུ་དངོས་ཡོད་གནས་སྟངས་ད་གང་འདྲའི་འདྲ་པོ་ཅིག་ཡིན་མིན་སྟོན་ཡག་བྱས་ཨ་ནི་སྟོན་ཡག་གི་སྐབས་སུ་བོད་སྐད་བྱས། ཨ་ནི་བོད་ཡིག་བྱས། ཨ་ནི་ད་ལྟ་འདི་ཁོང་རང་གི་སྒྱུ་རྩལ་མི་སྣ་བ་འཁྲབ་ཁྲིད་དང་ཨ་ནི་གཞན་མཁན་ཚོ་ཚང་མ་ཡང་བོད་པ་རང་གཅིག་ཡིན་ཨ་ནི་བོད་པ་ལ་ལ་རྒྱ་དང་ཤ་ཞེན་ཞེ་པོ་ཅིག་ཡོད་པའི་འདི་འདྲའི་ཁོ་རང་ལ་ཅིག་སུ་གཅིག་གིས་བལྟས་པ་ཡིན་ན་བསམ་བློ་ཡག་པོ་བཏང་པ་ཡིན་ན་རང་བཞིན་མེད་པའི་འདི་འདྲའི་ཅིག་གི་ཚོར་བ་ཅིག་ཡོང་གི་འདུག་ཨེ་ལགས།

གོ་བ་ཚོ་ཁོ་རང་ནང་པ་ཡིན་དེ་ཡིན་འོན་ཀྱང་ནང་པ་རེད་དེ་ཁོང་ཚོ་ལ་འཛམ་གླིང་གཞན་དང་གཞན་དང་མ་འདྲ་གཅིག་པ་གཅིག་ཆ་འགལ་ནི་གཅིག་ཡིན་རང་ཆགས་སྡང་ཡོད་དེ་པ་ནི་ནི་བདེ་བ་འདོད་དེ་པ་ནི་སྡུག་བསྔལ་གྱི་གནོན་ཤུགས་དེ་ནི་དབང་དེ་ནི་མི་འདོད་པ་ནི་འོ་དེ་འདྲའི་གི་ཚོར་སྣང་དེ་ནི་གཅིག་པ་གཅིག་རྐྱང་ཡིན་དེ་བས་མ་ཟད་ཁོ་རང་ཚོ་ཁོ་རང་ཚོ་ཡང་ཐུན་མོང་མ་ཡིན་པའི་གི་ནི་གཅིག་ག་ཟེར་རེད

འོ་དེ་འདྲས་ཅིག་བྱས་བྱས་ནས། ད་ད་འདྲ་ཅིག་སྒྲུང་འདི་དཔེ་མི་སྲིད་ཀི། སྤྱི་བཏང་འདི་བལྟས་པ་ཡིན་ན་ཞེ་དྲག་ཧ་གོ་ཡག་མི་འདུག་ཡིན་ནའི་བལྟས་ཚར་ཚང་མ་བསམ་བློ་ཡག་པོ་ཞིག་བཏང་པ་ཡིན་ན། ཀྱི། ག་ཚོད་ཀྱི་མཚོན་དོན་གལ་ཆེན་པོ་ཞེ་པོ་དེ་འདྲས་ཡིན་པ་ཅིག་རེད་དེ་འདུག། དཔེར་ན་ད་དེ་འདྲས་ཀྱི་གོམས་གཤིས་ངན་པ་ཅིག་ཡོད་རེད་དེ། ད་ཁོང་རང་གི་གློག་བརྙན་འདིའི་ནང་ལོགས་ལ། ནི་མཐའ་མ་མཐའ་མ་གོམས་གཤིས་ངན་པ་དེ། ཀ་ཡ་དང་མཚམས་བྱ་ཐུག་ཡས་ཀྱི་དེ་འདྲའི་གི་སྒྲུང་འདྲ་བོ་ཅིག་བྱེད་ཀྱི་འདུག་བ། གང་ཡིན་ཟེར་ན་ད་ཁོ་རང་གི་བུ་མི་འདི་གི་སྦྱིན་པ་ཟེར་ཡས་འདི་གི་ད་ཁོ་རང་གི་ཨ་ཕ་གསོད་མཁན་འདི་སུ་ཡིན་མིན་འདི་འཚོལ་གར་ཡོང་འཚོལ་གར་ཡོང་བ་མ་ཟད་ཨ་ནི་ཁོང་དངོས་སུ་མཐོང་གི་ཡོད་རེད། ཐུག་ཐུག་གི་ཡོད་རེད་ཐུག་དུས་སྐབས་སུ་མི་འདི་རྒན་འཁོགས་ཞེ་བོ་ཆགས་མི་འདི་རྒན་འཁོགས་ཞེ་བོ་ཆགས་བ་མ་ཟད་ཨ་ནི་ཆོས་དད་ཞིང་ཁའི་ཞེ་ནི་བ་ཅིག་ཆགས་སྐོར་ར་རྒྱག་དེ་གི་མ་ཎི་འཁོར་ལོ་སྐོར་འགྲོ་དེ་ནས་དེ་འདྲ་ཅིག་དང་ཨ་ནི་འདི་དང་མཉམ་དུ་ལ་ཁོ་རང་ལ་སྤུ་གུ་ཆུང་ཆུང་ཅིག་ཡོད་བ། ཨ་ནི་སྤུ་གུ་ཆུང་ཆུང་དེ་ཁོང་གི་མཐོང་དུས་ཁོ་རང་ཆུང་ཆུང་སྐབས་སུ་ཨ་ཕ་བསད་དུས་ཁོ་རང་ལ་ཚོར་བ་ག་འདྲ་ཡོད་མེད་ད་དངོས་གནས་བྱས་པ་ཡིན་ན་ཁོང་གིས། ད་ལྟ་དེ་ཁོ་རང་གི་ཕ་གསོད་ནི་དེ་མ་བསད་པ་ཡིན་ན་ཁོ་ཞབས་འདྲེན་ཞེ་བོ་ཅིག་རེད་དེ། ད་དེ་འདྲི་གི་ཁོ་གི་སེམས་པ་ནང་ལོགས་ལ་ད་ཅིག། ག་རེ་ཟེར་དགོས་རེད་ཅིག། དངངས་སྐྲག་དང་སེམས་པ་ནང་ལོགས་ལ་ད་ཞབས་འདྲེན་དང་ཚོར་བ་དེ་ཤུགས་ཆེན་པོ་ཞེ་བོ་ཅིག་སླེབས། ད་ཡིན་ནའི་ཡིན་ནའི་མཐའ་མ་མཐའ་མ་ད་ཁོ་གིས་བློས་བཏང་ནས་ད་འདི་བསད་ན་ང་རྩ་བ་ནས་ཉན་ཡོང་ས་མ་རེད་བསམ་བྱས་ནས་ཁོ་རང་དཔེ་འདྲ་མིག་ཆུ་ཤོར་ངུས་ནས་ཨ་ནི་ཕར་བྲོས་ནས་འགྲོ་ཡ་འདི་གི་རྡོག་རྡོག་འདྲ་བོ་ཅིག་ཁམས་ཕྱོགས་ལ་ད་ཅིག་ས་ཆ་འགའ་ཤས་ཅིག་ལ་དེ་འདྲི་གི་ད་གོམས་གཤིས་ངན་པ་ཅིག་ཡོད་རེད་དེ་ད་གོམས་གཤིས་ངན་པ་དེ་འདྲི་ཕར་འདོར་ཡག་གི་ཐབས་ལམ་འདྲ་བོ་དེ་ད་སྦྱིན་པ་བཏང་ཡ་དང་ཨ་ནི་ད་ད་དུས་བཞག་སྙིང་རྗེ་དང་བརྩེ་བ་དང་དེ་འདྲི་གི་ལམ་ནས་ད་ཁོ་སྟོན་གྱི་ཡོད་རེད་ཟེར་ཡ་གི།

གསར་འགྱུར་ནང་བཞིན་ཅིག་ནང་ས་འདར་གནམ་འདར་བྱེད་མ་དགོས་ཡག་གི་ཐོག་ནས་སྒྱུ་རྩལ་གི་ལམ་ཐོག་ནས་འཛམ་བུ་གླིང་ལ་ཅིག་བསྟན་ཡོད་འདུག་ཁོང་ཚོ་གི་ལངས་ས་ཨ་ཁ་ད་བོད་ནང་ལ་གནས་ཚུལ་འདི་འདྲི་ཡོང་གི་ཡོད་ཟེར་ཅིག་སྒྱུ་རྩལ་རེད་དེ་ཡིན་ན་ཡང་ད་ཅིག་དངོས་ཡོད་གནས་ཚུལ་འདི་འདྲི་རེད་འདུག་ཨ་ལབ་ཡག་གི་གཞན་པ་ཅིག་མི་ཅིག་གིས་ས་འདར་གནམ་འདར་བྱས་སྐད་འབོད་ག་ཚད་བྱས་བསྡད་པ་ལས་ཁོང་གི་དེ་ནུས་པ་ཆེ་བ་ཡོད་འདུག་བོད་ཀྱི་དེ་འདྲི་ཚོར་བ་དེ་འདྲི་ཡོང་གི་ཡོད་རེད་ད་ཡིན་ན་ཡང་རྒྱ་ནག་གིས་ཁོ་རང་ཚོ་རྒྱལ་ཁབ་ལ་བདེ་འཇགས་དང་རྒྱལ་ཁབ་ལ་ཅིག་ཆབ་སྲིད་ཀྱི་ཐོག་ལ་སྐྱོན་བརྗོད་དང་དེ་འདྲའི་རིགས་བཟོས་པ་ཅིག་ཡོད་པ་ན་བཀག་ཡ་དང་ཅིག་དཀའ་ངལ་དེ་འདྲའི་འཕྲད་ཞེ་བོ་འཕྲད་ཀྱི་རེད་བ་ལ་ཡིན་ན་ཡང་པད་མ་ཚེ་བརྟན་ལ་དེ་འདྲའི་གི་དཀའ་ངལ་མ་འཕྲད་ཡ་ཁོ་རང་གི་ཐབས་ཤེས་སྣ་ཚོགས་ཀྱི་ཇུས་སྤྱད་ནས་དེ་འདྲའི་གི་མུ་མཐུད་འཚོ་བ་གནས་ཐུབ་པ་དང་པར་སྐྲུན་བྱེད་ཐུབ་པ་པར་ལེན་བྱེད་ཐུབ་པ་དེ་བྱེད་ཀྱི་ཁོ་རང་ཡང་རང་གི་མི་སྒེར་ཅིག་ཐབས་ཤེས་འདྲ་པོ་དང་དེ་འདྲི་འདྲ་པོ་ཅིག་ཡིན་ན་དགོངས་ཀྱི་ཡོད་ན་རྒྱ་ནག་གཞུང་གི་དེ་ཐོག་ལ་ཡང་ཅིག་ལྟ་ཚུལ་འདྲ་པོ་ཅིག་ག་འདྲ་ཅིག་ཧ་མ་གོ་ནི་ཡིན་ན།
ལགས་སོ། དེ་རྒྱ་ནག་གཞུང་གིས་སྙིང་རྗེ་ཅེས་བྱ་བ་ཞིག་དང་ཨ་ནི་གུ་ཡངས་པ་ཅེས་བྱ་བ་ཞིག་ངའི་ས་ནས་མཐོང་གི་མེད། རྒྱ་ནག་གཞུང་གིས་ནི་ཁོ་ཅི་ཐང་ཁོ་རང་དཀའ་ངལ་འཕྲད་པ་རེད། ང་ཚོས་ཕལ་ཆེར་ཅིག་ཕྱིར་དྲན་བྱེད་ཐུབ་གི་ཡོད་འགྲོ། ཨ་ནི་ཉིས་སྟོང་བཅུ་དྲུག་གི་ལོ་ཟླ་བ་དྲུག་པའི་ཚེས་བ་ཉི་ཤུ་རྩ་གཉིས་ཉིན་མ་ཁོ་ཟི་ལིང་གི་གནམ་ཐང་ཁོ་འཇུས་པ་རེད། ཧུམ། ཨ་ནི་དེ་དུས་ཁོ་ནི། དེ་གི་ས་ནས་ཉེན་རྟོག་པ་དེ་ཚོ་གིས་ཨ་ནི་ཁོ

རྒྱ་ནག་རང་གིས་དེ་འདྲའི་ཞིག་སྲིད་གཞུང་གིས་བྱས་ཡ་མ་རེད་ཡིན་ན་ཡང་གློག་བརྙན་ཁོ་ཆུ་ཚང་ཁོ་རང་གི་ཁོ་ག་དུས་ཀྱི་ནས་ཁོ་རང་དེ་འདྲའི་ཞིག་དེ་སྲིད་མི་དཀྱུས་མ་དུས་དུས་ཚང་མ་ཁོ་རང་དབང་གང་ལ་གང་འཚམ་ཡོད་པ་ཞིག་ཡོད་པ་དེ་ག་ཚེ་ན་ཁོ་རང་གི་རྒྱལ་སྤྱིའི་ཁོ་ཡི་ནང་ལ་མིང་ཅིག་སླེབས་བསྡད་ཡོད་རེད་བ་ཁོ་རང་མིང་སླེབས་བསྡད་ཡོད་རེད་འོན་ཏེ་ནས་ཁོ་རང་གི་གློག་བརྙན་དེ་བོད་ནང་ནས་ཁོ་ལས་བྱེད་པ་ནང་གི་ཕྱི་མ།

པད་མ་ཚེ་བརྟན་ལགས་འདས་གྲོངས་སུ་ཕྱིན་པ་ལ་དཔེ་མི་སྲིད་ཀྱི་བློ་ཕངས་ཆེན་པོ་བྱུང་བ་དང་ཨ་ནི་པད་མ་ཚེ་བརྟན་ལགས་ལ་མཚོན་ན་བོད་ཀྱི་རིག་གཞུང་གི་སྒང་ནས་ད་རྒྱབ་གཞི་ཡི་སྟེང་གློག་བརྙན་བཟོ་སྐྲུན་གྱི་ཐད་ལ་སྐད་གྲགས་ཆེན་པོ་ཡོད་པ་དང་བོད་ནང་གི་གནས་བབ་དཀའ་ཁག་ཆེན་པོའི་འོག་བཙན་བྱོལ་ནང་ལ་གློག་བརྙན་བཟོ་སྐྲུན་པ་མང་པོ་མེད་སྐབས་ནས་ཨ་ནི་པད་མ་ཚེ་བརྟན་ལགས་ནས་བོད་ནང་གི་གནས་སྟངས་དང་འགྱུར་བ་མཚོན་པའི་གློག་བརྙན་བཟོ་སྐྲུན་བྱས་པའི་བོད་ཀྱི་གློག་བརྙན་ལ་བྱས་རྗེས་ཆེན་པོ་བཞག་མཁན་ཞིག་དང་བོད་པའི་སྤྱི་ཚོགས་ལ་མཚོན་ན་ཁོང་འདས་གྲོངས་སུ་ཕྱིན་པ་དེ་གྱོང་རྒུད་ཆེན་པོ་ཞིག་དང་བློ་ཕངས་ཀྱི་གནས་ཚུལ་ཞིག་ཡིན་པ་ད་ཁོ་རང་གིས་འགྲེལ་བརྗོད་དེ་འདྲས་གནང་འདུག་ད་ད་དུང་ཁྱེད་ཀྱི་བཀའ་མོལ་གནས་ཚུལ་ནང་ལོགས་ལ། ད་ལྟ་དེ་པད་མ་ཚེ་བརྟན། ལགས་ཀྱི་ད་ཀྱི་གློག་བརྙན་དེ་ཚོ་མང་པོ་ཅིག་སྒྱུ་རྩལ་གྱི་རང་ནས་རེད་དོ་སྣང་ཆེ་རུ་ཆེ་རུ་འགྲོ་དགོས་རེད་མང་ཆེ་བ་ཅིག་ད་ཀྱི་མི་འདི་སྐུ་འཚོ་བཞུགས་སྐབས་སུ་མ་ཡིན་པར་སྐུ་འདས་ཚར་བའི་སྐབས་སུ་ད་ཁོ་རང་གིས་དངོས་སུ

དེ་བྱས་ན་ང་ཚོའི་རིག་གནས་ཀྱི་འགན་འཁྱེར་མཁན་ནི་སྤྱི་ཚོགས་ནང་མཐོང་ཡོད་མཁན་དེ་ཚོ་ཚང་མ་པད་མ་ཚེ་བརྟན་གྱི་དཔེ་མང་པོ་ཡག་པོ་ཆགས་ཡོད་རེད་ནི་མི་རིགས་ཀྱི་རིག་གནས་ཀྱི་དེ་འགན་ལེན་གཙང་མ་བྱས་ནི་གདོང་ལེན་ཆེན་པོ་བྱས་པས་ན་ཁོ་སྐུ་ཚེ་རྗེས་རིང་པོ་མ་བསྡད་ན་ལ་ཁོ་མི་ཐོག་ནས་མི་ཐོག་བར་དུ་ཁོ་རང་ལྷག་འགྲོ་དགོས་པ་རེད་བསམ་གྱི་འདུག་བས་ཨ་ནི་ད་སྤྱི་དམངས་དེ་ཚོ་བ་ཆ་ཆ་བས་ན་གཞན་མ་སྐྱོང་ན་ལ་ཅིག།

ད་ལྟ་ང་ཚོས་ཁ་དབུས་དྲིལ་བསྒྲགས་ཀྱི་ལེ་ཚན་གྱི་བརྗོད་གཞི་དེ་མུ་མཐུད་གསན་རོགས་ཞེས་ཞུ་གི་ཡིན། ད་ལྟ་ང་ཚོས་བོད་ནང་གི་ད་ཀྱི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་པད་མ་ཚེ་བརྟན་ལགས་འདས་གྲོངས་སུ་ཕྱིན་པའི་གི་ཁོང་གིས་ད་གློག་བརྙན་དང་འབྲེལ་བའི་སྐོར་ལ་ད་ཀྱི་གླེང་མོལ་བྱེད་བཞིན་པ་ཡིན། མཚམས་འདི་ནས་ནས་ང་ཚོས་ད་ལྟ་འདི་ལེ་ཚན་འདི་ཡི་ནང

ཁོང་རང་ད་ཀྱི་པད་མ་ཚེ་བརྟན་དང་འབྲེལ་འདྲིས་དང་ནི་ཁོང་རང་གི་སྐད་སྒྱུར་གྱི་ད་ཀྱི་དེ་འདྲས་ཀྱི་ཉམས་མྱོང་གི་ཐོག་ནས་གློག་བརྙན་དེ་ཚོ་གི་སྐོར་ལ་ད་རྒྱུས་ལོན་ག་འདྲ་ཡོད་མེད་སྐོར་ལ་གླེང་མོལ་ཞུ་གི་ཡིན། གི་འདི་ཅག་ཕྱིས་ང་ཚོའི་ལས་རིམ་ནང་ཧ་ཆུ་ཚེ་ཕེབས་ཐུབ་པ་དང་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ་བ་ཡི་དང། ད་ལྟ་དེ་པད་མ་ཚེ་བརྟན་དེ་འདྲས་གཅིག་གི་ལས་དབང་ཟེར་ན་རེད་ཨ་ནི་དེ་འདྲས་གཅིག་གི

ད་ཁྱེད་ལ་ཚོར་བ་ཡོང་བ་ནང་བཞིན་བཅས་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་དེ་འདྲས་ཀྱི་ངོ་དེབ་སྒང་ལ་དངོས་སུ་མི་ཅིག་གཏམ་བརྗོད་བྲིས་ནི་དང་དེ་ཚོ་མང་ཆེ་བ་ཅིག་ལ་ཚོར་བ་དེ་འདྲས་འདྲ་བོ་ཅིག་བྱུང་བསྡད་ཤག་པད་མ་ཚེ་བརྟན། གློག་བརྙན་སྒྱུ་རྩལ་པ་ཅིག་རེད་སྐད་གྲགས་ཆེན་པོ་དེ་འདྲས་ཅིག་རེད་དེ་འདྲས་ལ་ད་ཅིག་ཁོང་མྱ་ངན་དུ་ཕྱིན་པ་འདི་ལ

ནི་ངས་ཁོ་ལ་དེ་འདྲ་སྐད་སྒྱུར་བྱས་བྱས་མཉམ་པོ་བྱས་ཏེ། དང་པོ་མ་གཅིག་བརྒྱུད་བྱས་ཡོང་རྒྱུ་རེད་ར་ཁོ་མ་གཅིག་བརྒྱུད་བྱས་ཁོ་གི་ལྟད་མོ་ད་ད་སྦྱིན་པ་གཅིག་ལྟད་མོ་གཅིག་བཏོན་རེད་མཉམ་པོ་ལ་ཐར་ལོ་གཅིག་བཏོན་རེད

ལྟད་མོ་ད་ཅིག་ཚོང་དང་ཚོང་རྫས་ཆེན་པོ་ཡོད་པ་ལྟད་མོ་དེ་འདྲ་བོ་མ་ཡིན་པ་བྱས་སྒྱུ་རྩལ་གི་རྣམ་པ་ཐོག་ནས་ལྟད་མོ་ཡོད་ས་དེ་འདྲ་བོ་ཡིན་དུས་ཙམ་པ་ལ་མི་མང་པོ་ཅིག་གིས་ཁོ་ལ་ཐུན་མོང་མ་ཡིན་པའི་ལྟ་སྟངས་ཅིག་མཐོང་གི་འདུག་ར་བ་ཕྱོགས་གཅིག་ནས་བོད་པ་གི་འཚོ་བ་དངོས་སུ་ཕྱི་ལོགས་སྟོན་ཐུབ་ཡ་དང་མཉམ་དུ་ལ། ཨ་ནི། དེང་སང་བོད་ཀྱི་སྤྱི་ཚོགས་ཀྱི་གནས་བབ་འདི་ག་འདྲས་ཡིན་པས། དེང་སང་བོད་ཀྱི་སྤྱི་ཚོགས་ཀྱི་གནས་བབ་ལྟ་དུས་ཙམ་པ་ལ་ད་ཕྱོགས་གཅིག་ནས་ཆབ་སྲིད་ཀྱི་གནས་བབ་ཅིག་ཕྱོགས་གཅིག་ནས་སྤྱི་ཚོགས་ཁྱོན་ཡོངས་ཀྱི་འགྱུར་བ་དེ་ག་འདྲ་སེ་འགྲོ་གི་ཡོད་མེད་ཅིག་ར་བ་དེང་རབས་དང

མི་ཚིག་ཉུང་ཉུང། འདི་འདྲ་བོ་ཅིག་རེད། ཨ་ནི་ཁོ་རང་མི་འདི་ཅིག་ལྟ་སོང་བ་ཡིན་ན་མི་བསམ་བློ་གཏིང་ཟབ་པོ་བཏང་མཁན་མི་ཅིག་ཡོད་རོ། སྐད་ཆ་ཉུང་ཉུང་བྱས་མི་ཅིག་ལྟ་སོང་ཡིན་ན་མི་དེ་གི་བསམ་བློ་རྒྱུན་དུ་བསམ་བློ་བཏང་བྱས་བསྡད་འདུག་ཨ་བསམ་བསམ་མི་འདི་འདྲ་བོ་ཅིག་ཡོད་རེད། ཨ་ནི་སྐད་ཆ་བཤད་སོང་བ་ཡིན་ན་ད་ཁོ་གི་རྩོམ་བྲིས་བ་ཡིན་ན་རེད་སྐད་ཆ་བཤད་བ་ཡིན་ན་རེད། ཚིག་ཉུང་ཉུང་གི་ཐོག་ནས། སྐད་ཆ་དེ་བསམ་བློ་གཏང་དགོས་ཡ་གི་བསམ་བློ་གཏང་དགོས་ས་གི་སྐད་ཆ་བཤད་མཁན་དེ་འདྲ་བོ་མི་ཞིག་གོ། ཁོ་གི་རྩོམ་འབྲི་ཡ་དེ་ཚོ་ལ་བལྟ་བ་ཡིན་ན་ཡང་ཁོ་རྩོམ་ནང་ལ་ཡི་གེ་ཞེ་དྲག་མང་པོ་ཡོད་མ་རེད་ད་ག་དུས་ན་ཡི་གེ་དེ་མང་ཉུང་ཏག་ཏག་ཡོད་རྒྱུ་ཅིག་དོན་དག་ཡང་སྟོན་ཐུབ་མཁན་ཅིག་ཁོ་རང་སྐད་ཆ་བཤད་བ་ཡིན་ན་དེ་འདྲ་བོ་ཅིག་རེད་ཤག

ཅིག་མཐོང་སོང་ར་བ། མཉམ་དུ་ལ་ཨ་ནི་ཁོ་གར་ཕྱིན་ན་ཁོ་ནམ་རྒྱུན་བྲེལ་བ་དཔེ་ཡོད་མི་འདྲ་མི་འདྲ་ཐུག་གི་མེད། ཡིན་ན་པད་མ་ཚེ་བརྟན་གྱིས་ག་དུས་གདན་འདྲེན་ཞུས་པ་ཡིན་ན་ཁོ་འགྲོ་གི་ཡོད། རྒྱུ་མཚན་ག་རེ་བྱས་ལབ་ན། པད་མ་ཚེ་བརྟན་དང་ཁོ་གཉིས་ཀྱི་དགའ་ཕྱོགས་དེ་ཏོག་ཙམ་མཐུན་པ་རེད་འདུག་གཅིག་དེ་ག་རེ་ལབ་ན་ཁོ་གཉིས་རྩོམ་རིག་དང་སྒྱུ་རྩལ་ལ་དགའ་བོ་ཡིན་པ་བྱས། མཉམ་དུ་ད་ཁོ་གཉིས་ཆ་ལ་བོད་ཀྱི

ད་དམ་བཅའ་གཅིག་དེ་ག་ལ་ད་ལྟ་ཧོབ་ཏེ་ཁ་ལ་དྲན་གྱི་མི་འདུག་ཁྱོད་དྲན་ན་ཁྱོད་ང་ལ་འདྲི་རྒྱུ་ཡི་ཤེས་ནས་བསྒྲིགས་རོགས།
ལགས་སོ་ད་ཁོང་གིས་དང་པོ་འདི་འདྲ་གསུངས་འདུག་ད་ད་ལྟ་འདི་ནི་ནི་ག་རེ་ཟེར་གི་རེད། རབ་ཡིན་ན་རྗེས་དྲན་གྱི་མཛོད་ཁང་ཞིག་བཞེངས་པ་དང་དེ་ནས་ལོ་རེ་རེ་བཞིན་སྐུ་གཤེགས་པའི་གི་དུས་ཚེས་དེ་ཟླ་བ་བརྒྱད་པ་གི་ཚེས་བརྒྱད་ནས་ཁྱེད་རང་གི་གསུངས་པ་ནང་བཞིན་དེ་རེད་བོད་ཀྱི་གློག་བརྙན་དུས་ཆེན་དུ་གཏན་ལ་ཕབ་སྟེ་རྗེས་དྲན་གྱི་བྱ་འགུལ་སྤེལ་ན་ན་གཞོན་རྣམས་ཀྱི་སེམས་ལ་ཁོང་གི་མཛད་རྗེས་དེ་ཕུར་བ་རྡེབ་རྡེབ་ཞིག་དགོས། ཨ་ནི་གསུམ་པ་དེ་འདི་རེད་ཤག། ལས་རིགས་སོ་སོ་དང་ཁྱད་པར་རྩོམ་རིག་དང་གློག་བརྙན་ལ་འཇུག་མཁན་རྣམས་ཀྱིས་པད་མའི་སྙིང་རུས་ལ་སློབ་སྦྱོང་བྱས་ཏེ་རང་རང་གི་ས་ནས་གྲུབ་འབྲས་ཅུང་ཟད་ལོན་ན་དེ་ནི་ཁོང་རང་རང་ལ་རྗེས་དྲན་བྱེད་པའི་གི་ལམ། རྗེས་དྲན་བྱེད་པའི་གི་ད་མ་ནོར་ལམ་བཟང་དེ་ཡིན་པས། མ་མཐའ་གྲོགས་པོ་ང་རང་གི་ཆ་ནས་བཅའ་དགོས་མེད་ཀྱི་འདུ་འཛོམས་དང་བྱ་བ་ཐམས་ཅད་ཉུང་དུ་བཏང་ནས་བརྗིད་བརྗིད་སྤུད་སྤུད་ཀྱིས་བརྩམས་ཆོས་རེ་བྲིས་ཏེ་གྲོགས་པོ་ཁོ་ལ་རྗེས་དྲན་བྱེད་ངེས་ཟེར་ཡག་གི་ད་ཁོ་རང་གི་རྗེས་དྲན་བྱེད་སྟངས་ཀྱི་ཐབས་ལམ་སྣ་མང་སྣ་ཚོགས་ཡོད་པའི་གི་དེ་འདྲ་ཅིག་བསྟན་གནང་འདུག་ཨ་ལ།
རེད་རེད་འོང་དེ་ཁོ་གིས

འདི་འདྲའི་འཁྲབ་ཁྲིད་དང་ལས་དོན་གྱི་ཆེད་དུ་ཨ་ནི་དུས་རྒྱུན་དཀའ་ངལ་བྱུང་བྱས་ནས་ཨ་ནི་ན་ཚ་དང་ཕར་ལྷ་ས་ལ་ལེན་དགོས་ཁེལ་རེད་ཟེར་འགའ་ཞིག་གིས་ཡང་གཞིས་ཀ་རྩེ་ཟེར་ཡ་གི་ད་ཅིག་བཤད་ཡག་མི་འདྲ་བ་འགའ་ཤས་ཅིག་འདུག་ད་དངོས་སུ་ག་པ་ལ་བཞུགས་ཡོད་མེད་ཅིག་དང་ཡང་ཅིག་གྲོངས་ཡ་དེ་ད་ལྷ་ས་རང་གྲོངས་པའི་གི་གནས་སྟངས་དེ་འདྲ་འདྲ་བོ་ཅིག་རེད་དེ་འདུག་དེ་བཤད་ཡོང་དུས་ད་ད་ལྟ་དེ།

པའི་ཞེ་པོ་གི་བསྔགས་བརྗོད་ཞུ་ན་ཅིག་ལམ་ཁ་འདྲ་པོ་མ་གསུངས་ན་གསར་གཏོད་བྱེད་མཁན་ཅིག་དང། ཨ་ནི་ཁོ་རང་ལ་ད་ཅིག་དགེ་ཕྲུག་མང་པོ་ཞེ་པོ་དེ་འདྲ་ཅིག་ཡོད་ར་མིག་དཔེ་ལྟ་ས་དེ་འདྲ་ཅིག་རེད་རྒྱལ་སྤྱི་ཡི་ཐོག་ལ་བོད་ཀྱི་གློག་བརྙན་དེ་ཡ་ཅིག་མགོ་བཀྱག་ཐུབ་པ་བཟོ་མཁན་དེ་ད་ཁོ་རང་འདྲ་བོ་རེད་ཟེར་ནས་གདེང་འཇོག་དེ་འདྲ་འདྲ་བོ་བྱས་འདུག་རྒྱལ་སྤྱིའི་སྟེང་ལ་ཁོ་རང་ལ་བྱ་དགའ་མང་པོ་ཐོབ་འདུག་ཨ།
རེད། དཔེར་ན་ང་རང་གི་བསམ་བློ་ལྟར་ན་ཅིག་ན་སྤྱིར་བཏང་ད་ང།

དེ་འདྲ་བོ་གི་བྱ་དགའ་མང་པོ་ཅིག་ཁོ་རག་ཡོད་རེད་ད་ངས་ལྟ་ན་བོད་གི་ལོ་རྒྱུས་ཐོག་ན་སྤྱིར་བཏང་གི་ད་བོད་པ་ལ་མཚོན་ན་ལྟད་མོ་བཟོ་ཡ་དང་ལྟད་མོ་གི་སྒྱུ་རྩལ་དེ་སྐོར་ལ་ཞུགས་ཡ་དེ་བོད་པ་གཅིག་པོ་མ་རེད་ཕྱོགས་ཡོངས་ནས་འཛམ་གླིང་ལ་ད་ལྟ་གསར་བ་རེད་པ་ད་གསར་བ་ཁོ་རིག་གནས་རྙིང་པ་མཁན་མ་རེད་པ་ཁོ་བོད་པ་དང་འབྲེལ་བའི་ཐོག་ནས་སྤྱི་ཚོགས་མང་པོ་ཅིག་ལ་དེ་རིག་གནས་གསར་བ་ཅིག་རེད་ཨ་རིག་གནས་གསར་བ་དེའི་ནང་ལོགས་ལ་པད་མ་ཚེ་བརྟན་ཁོ་རང་ཆིག་སྟོང་དགུ་བརྒྱ་དགུ།

ཚང་མ་ཁ་ཤས་དེ་ཙམ་འདྲ་གི་མི་འདུག་ཕྱི་ལོགས་ནས་ལྟད་མོ་བཟོ་ཡ་དང་ནང་ནས་ལྟད་མོ་བཟོ་ཡ་བཅས་ཁ་ཤས་འདྲ་གི་ཡོད་མ་རེད་པད་མ་ཚེ་བརྟན་བོད་ནང་ཡོད་དུས་ཙམ་པ་ལ་ཁོ་རང་གི་ལྟད་མོ་གི་སྟབས་ཁ་ཤས་འདྲ་བོ་བྱེད་ཀྱི་ཡོད་ན་བོད་ཀྱི་སྤྱི་ཚོགས་དེ་ག་འདྲ་སེ་འགྱུར་བ་འགྲོ་གི་འདུག་དེ་མཉམ་དུ་ལ་ད་འགྱུར་བ་ལ་དེ་ང་ཚོ་ཕྱི་དངོས་པོ་འགྱུར་བ་མ་ཡིན་པ་བྱས་ནང་གི་མི

ཐན་ཐན་མ་འགྲིག་ཡོད་རེད་བསམ་གྱི་མི་འདུག་བ། ལགས་སོ། ད་ལྟ་ཁོ་རང་གིས་གློག་བརྙན་བཟོ་སྐྲུན་བྱེད་ཡ་དེ་འཁྲབ་ཁྲིད་ཀྱི་ལས་ལ་ཞུགས་ཡ་དེ་ཉིས་སྟོང་གཉིས་ལོ་ནས་འགོ་བཙུགས་ཡིན་ས་རེད་ད་དེ་བྱས་ཡོང་དུས་ད་ལོ་ད་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལ་ཡོང་དུས་ཕལ་ཆེར་ལོ་ཉི་ཤུ་ལོ་ཉི་ཤུ་ལྷག་ཙམ་ཅིག་གི་གློག་བརྙན་གྱི་ད་ལས་རིགས་ནང་ཞུགས་ནས་ད་ཉུང་ཉུང་ད་ཅིག་ཕུལ་བྱུང་གི་གློག་བརྙན་མང་པོ་ཞེ་ཅིག་བཟོ་ཐུབ་ཡོད་རེད་ད་ཁྱེད་ཀྱིས་གསུངས་པ་བཞིན་ད་གིན་ལྷིང་འཇགས་ཀྱི་མ་ཎི་རྡོ་འབུམ་ཟེར་ཡ་དེའང་འཚོལ་ཟེར་ཡ་དང་ཁྱི་རྒན་ཐར་ལོ་ལག་དམར་དབུགས་ལྒང་དེ་འདྲ་ཡོད་པ་རེད་འདུག་ད་དེ་ཚོ་ནང་ལོགས་ལ་ཡང་ཅིག་བྱ་དགའི་སྐོར་ལ་ཁྱེད་ཀྱིས་འགའ་ཤས་གསུངས་སོང་ལ་དེ་ཚོ་ནང་ནས་ད་ལྟ་དེ་རྒྱལ་སྤྱིའི་གློག་བརྙན་དུས་ཆེན་གྱི་འཁྲབ་གཞུང་ཡག་ཤོས་ཀྱི་བྱ་དགའ་བརྩམས་ཆོས་ལ་ཨི་ཏཱ་ལིའི་གི་དེ་བྷུ་གི་ལ་དེ་ཐོབ་འདུག་ག་ལ་ཨ་ནི་ཨ་རིའི་གི་པོ་རུ་ཁི་ལིང་སེ་རྒྱལ་སྤྱིའི་གློག་བརྙན་དུས་སྟོན་ཡོད་ས་རེད་དེ་ལ་ཡང་གློག་བརྙན་ལེགས་ཤོས་ཀྱི་བྱ་དགའ། ཐེ་ཝན་ལ་ཡང་གསེར་རྟ་བྱ་དགའི་གི་འཁྲབ་གཞུང་ལེགས་སྒྲིག་གི་བྱ་དགའ་དེ་འདྲ་ཐོབ་གནང་ཤག་ཡང་དེ་ནང་བཞིན་ཧྲང་ཧའེ་གི་རྒྱལ་སྤྱིའི་གློག་བརྙན་དུས་ཆེན་གྱི་དཔྱད་འདེམས་ཨུ་ལྷན་གྱི་བྱ་དགའ་ཟེར་ཡག་དང། ཨ་ནི་རྒྱ་ནག་གི་གློག་བརྙན་གསེར་བྱ་དུས་ཆེན་གྱི་མ་རྩ་ཉུང་ཤོས་ཀྱི་གློག་བརྙན་བྱ་དགའ། ཡང་རྒྱ་སྐད་ཀྱི་ཐོག་ལ་གློག་བརྙན་སྨྱན་སྦྱོར་བྱ་དགའ་ཡི་འཁྲབ་ཁྲིད་པ་ཡག་ཤོས་ཀྱི་བྱ་དགའ་སོགས་རྒྱལ་སྤྱི་དང་རྒྱ་ནག་གི་གློག་བརྙན་བྱ་དགའ་བཅུ་ཕྲག་འགའ་ཤས་ཅིག་ཁོ་རང་ལ་ཐོབ་མྱོང་བའི་མི་སྣ་དེ་འདྲ་དེ་རེད་ཤག་ད་དུང་ད་ད་ད་དེ་ཀི་འདི་ཅིག་ཁྱེད་ཀྱིས་སྡོམ་ཅིག་རྒྱག་རོགས་བྱེད། པད་མ་ཚེ་བརྟན་གྱི་གློག་བརྙན་དེ་ཚོ་ལ་བཙན་བྱོལ་སྤྱི་ཚོགས་ཀྱི་མི་མང་རེད་ད་ཅིག་སྒྱུ་རྩལ་ཐོག་ལ་དོ་སྣང་བྱེད་མཁན་རེད་དེ་ཚོ་མང་པོ་ཅིག་གི་གློག་གཞུང་དག་ཅིག